ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་ལྔ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བདུན། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་ཆོས་ལུགས་དང་རིག་གནས་ཀུན་གྱི་ཐོག་མཛད་རྗེས་བླ་ན་མེད་པ་བཞག་གནང་མཁན། རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་གི་སྐུ་ཚེའི་ལོ་རྒྱུས་དང་མཛད་རྗེས་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ད་རིང་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་ང་ཚོ་བོད་གངས་ཅན་ལྗོངས་ཀྱི་འདས་པ་ནས་ད་ལྟ་བར་ལ། བོད་ཀྱི་ཆོས་དང་རིག་གཞུང། དེ་བཞིན་ཆབ་སྲིད་དཔལ་འབྱོར་སོགས་ཕྱོགས་མང་པོའི་ཐོག་ལ་རླབས་ཆེན་གྱི་མཛད་རྗེས་ཡོད་པའི་ཕུལ་བྱུང་མི་སྣ་ངོ་སྤྲོད་ཞུ་རྒྱུ་ནས། ད་རིང་ལེ་ཚན་འདིའི་ནང་ལོགས་ལ་ངོ་སྤྲོད་ཞུ་རྒྱུའི་མི་སྣ་དེ་ཡིན་པས་ན། རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་གི་སྐུ་ཚེའི་ལོ་རྒྱུས་ནི་ངོ་སྤྲོད་ཞུ་གི་ཡིན་ཡང་ང་ཚོས་ལེ་ཚན་ནང་ལོགས་ལ་ནམ་རྒྱུན་བཞིན་གསུང་བཤད་ཆེད་བཞུགས་སྒར་ཀིརྟི་བྱེས་པ་གྲྭ་ཚང་གི་ཆེས་མཐོའི་བོད་ཀྱི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་ཆེན་མོ་རྒན་རེ་མདོ་སེང་གེ་ལགས་གདན་འདྲེན་ཞུས་ཡོད་རྒན་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན།

སུམ་བརྒྱ་དང་ལྔ་བཅུ་ང་བདུན་དང་ང་བརྒྱད། ད་ལྟའི་བར་དེ་ལ་སྐུ་འཁྲུངས་པ་གཅིག་རེད། དེ་ནས་འཁྲུངས་ས་དེ་ཡང་གཙོ་བོ་མདོ་སྨད་དང་དེ་ནས་མདོ་སྨད་ཀྱི་བྱང་གི་ཕྱོགས་དེ་ད་འདི་ཙོང་ཁ་ཟེར་གི་རེད་དེ་ནས་ད་ང་ཚོ་མཚམས་མཚམས་རེར་ང་ཚོ་ཨ་མ་དེས་སྟོང་ཡིག་ཆ་དང་ཟུར་ཟུར་བཏང་ནས། གཡར་མོ་ཐང་ཟེར་ནས་ད་མདོ་སྨད་ལ་བྱེད་དང་ཁམས་གསུམ་གྱི་མདོ་སྨད་ད་མདོ་སྨད་འདི་ལ་ཡང། ཨ་ཅེ་གཡར་མོ་ཐང་ཟེར་ནས་ཡང་ཁམས་མདོ་བྱེད་སྟངས་གཅིག་འདུག་གང་ལྟར་བྱས་ད་གཡར་མོ་ཐང་ཟེར་ནས། ད་ཙོང་ཁ་ཟེར་ན་ད་ཙོང་ཁ་བདེ་ཁམས་བཅུ་རྗེས་ཟེར་ནས། ད་ཙོང་ཁ་དེ་རིང་གྱི་ཐང་གཅིག་དང་ཡང་གཡར་མོ་ཐང་ཟེར་ནས། ཨ་དེ་ནས་མལ་ཁྲི་ཐང་གཅིག་གང་ལྟར་ཀྱང། ད་གཡར་མོ་ཐང་ཟེར་ན་ད་ཙོང་ཁ་ཟེར་ན་ད་གནས་མེ་ཏོག་ཐང་དེ་གཙོ་བོའི་ས་ཆ་དེ། ཐོང་རྫི་ཟེར་ན་ད་ད་དེ་ནས་དཔེར་ན་བཙོང་མང་བོ་གཅིག་ཡོད་ད་རྒྱུ་མཚན་ཞིག་རེད་ཟེར་ཡོད་གཅིག་དང་དེ་ནས་གཡར་མོ་ཟེར་ཡོད་དེ་ཡང་ཁོ་སྨན་རྩྭ་འདྲ་བོ་གཅིག་རེད་ད་ཧ་ཅང་གི། མང་བོ་སྐྱེ་ས་གི་ས་ཆ་གཅིག་ཡིན་པའི་རྒྱུ་མཚན་གཅིག་གཡར་མོ་ཐང་ཟེར་ན་འགྲོ་མེད་ལ་དེ་འདྲའི་མིང་ཐོགས་སྟངས་གཅིག་འདུག་གང་ལྟར་ཀྱང། ད་འཁྲུངས་ས་དེ་དེང་སང་ད་ཙོང་ཁའི།

ད་མཚན་ལ་ཀུན་དགའ་སྙིང་པོ་ཞེས་བྱ་འདོགས་གནང་བ་ཅིག་ཡིན་ས་རེད་ཨ་ནི། རྗེ་རིན་པོ་ཆེ་ལ་ཐོག་མའི་མཚན་ཀུན་དགའ་སྙིང་པོ་ཞུ་ཡ་འདི་སྐུ་ན་གཞོན་དུས་ཀྱི་ད་ཐོག་མའི་ཁྱིམ་ཚང་ནས་བཏགས་གནང་བ་ཅིག་ཆགས་ཡོད་ན་ག་འདྲ་ཡོད་ན་དེ་ནང་བཞིན་ད་རྒན་ལགས་ཀྱིས་གོང་ལ་གསུངས་སོང་ཆོས་རྗེ་དོན་གྲུབ་རིན་ཆེན་ཡིན་པ་ཡིན་ན་རྗེ་རིན་པོ་ཆེའི་གཟིམ་ཤག་ལ་ཐེངས་མ་ཁ་ཤས་ཕེབས་མྱོང་ཡོད་མཁན་གཅིག་ཆགས་གནང་གི་ཡོད་ས་རེད་ད་ཡིན་ནའི་ལས་ཐོག་མར་རྗེ་རིན་པོ་ཆེ་དང་མཇལ་གནང་པའི་སྐབས་ལ་ཡང་གི་གནས་སྟངས་ག་འདྲ་ཅིག་ཆགས་གནང་གི་ཡོད་ན་ཨ་ནི། རྗེ་རིན་པོ་ཆེ་ཆུང་ཆུང་ནས་ཡང་ཐུགས་གཤིས་འདི་ཡིན་ནའི་ལས་དམིགས་བསལ་ཞེ་དྲག་ཅིག་གི་ཡོད་ས་རེད་ལ་ཨ་ནི་ཆོས་རྗེ་དོན་གྲུབ་རིན་ཆེན་ནས་ཐོག་མར་མཇལ་གནང་བའི་སྐབས་ལ་དཔེར་དེ་ཕ་མ་གཉིས་ལ་ཨ་ནི་ལམ་སྟོན་མང་པོ་ཅིག་གི་གནང་ཡོད་པ། ན་དྭགས་རང་སྒྲོང་བ་ན་དྭགས་རང། དཔེར་ན་ད་འདི་ད་ཁོང་གི་སྒྲོང་བ་ལ་སོང་བ་དེ་རེད་ཏི་ད་དྲི་ཟེར་བཟང་བོ་དེ་ད་རྗེ་བླ་མ་ཙོང་ཁ་པ་ཆེན་པོ་ད་སྐུ་ན་གཞོན་དུས་ཀྱི་མཚན་ལ་ད་ཀུན་དགའ་སྙིང་པོ་ཟེར་ནས་ད་ཀུན་དགའ་སྙིང་པོ་ཟེར་མཚན་དེ་ཐེངས་དང་པོ་ད་ཁྱིམ་གྱི་ནང་ཡོད་དུས་ཀྱི་ཕ་མས་གནང་བའི་མཚན་དེ་མ་རེད་འདི། ཀ་མ།

ད་དཔེར་ན་རྗེ་རིན་པོ་ཆེ་ལ་ཀུན་དགའ་སྙིང་པོ་ཟེར་བའི་མཚན་དེ་མ་གསོལ་བའི་དགུང་ལོ་གསུམ་གྱི་སྟེང་ནས་ད་ཀུན་དགའ་སྙིང་པོ་དེ་གོང་དུ་ཞུས་པ་ནང་བཞིན་གྱི་དགུང་ལོ་གསུམ་གྱི་སྟེང་ནས་གསོལ་བའི་ད་ཀརྨ་རོལ་པའི་རྡོ་རྗེ་གིས་མཚན་གསོལ་བའི་ཆོས་མིང་ཅིག་རེད། དེ་བཞིན་དུ་རྗེ་རིན་པོ་ཆེའི་མཚན་ལ་ད་ཆོས་མིང། ཀུན་དགའ་སྙིང་པོ་མ་གསོལ་བའི་གོང་ནས་ཡང་ཕ་མ་གིས་ད་གནང་བའི་མཚན་གཅིག་ཏན་ཏན་ཡོད་ཀྱི་རེད་ཡིན་ན་ཡང་དེའི་མཚན་དེ་ང་ཚོ་ད་དེ་སྔ་རྗེ་རིན་པོ་ཆེའི་རྣམ་ཐར་མི་འདྲ་བ་ཕལ་ཆེར་སུམ་ཅུ་དང་བཞི་བཅུ་རྣམ་ཐར་རྗེས་འདི་ཧ་ཅང་གི་མང་པོ་རེད་ཡིན་ན་དེ་ཚོ།

ད་དཔེར་ན་རྗེ་རིན་པོ་ཆེ་ད་དཔེར་ན་ང་ཚོ་དེང་སང་བ་དང་རྣམ་ཐར་ལོ་རྒྱུས་དེ་ཚོ་ལ་ལྟ་བ་ཡིན། མང་པོ་བོད་ཀྱི་འདི་ནས་བརྟག་ན་མ་བྱེད་ད་རྣམ་ཐར་གཅིག་གི་སྟེང་ནས་ད་རྗེ་རིན་པོ་ཆེ་ད་ཞེ་ས་མ་ཞུས་ན། ཚིག་གི་གཤིས་ཀ་ག་འདྲ་ཡོད་བ་རེད་ད་ནི་གོན་པ་གྱོན་སྟངས་ག་འདྲ་ཡོད་བ། ད་ནི་གསུང་མོལ་གནང་སྟངས་ག་འདྲ་ཡོད་བ་རེད་ད་ཞེ་ས་མ་བྱེད་ན། ད་ཞལ་གི་དབྱིབས་ད་དཔེར་ན། ད་ཞལ་གི་མདངས་དེ་དཔེར་ན་ཅིག། ཏོག་ཙམ་ནག་པོ་འདྲ་བོ་དཀར་པོ་འདྲ་བོ་ད་ཡང་དེ་ཚོ་ཅིག་ག་འདྲ་ཡོད་བ་རེད་དེ། གང་ལྟར་གྱི་སྐུ་གཟུགས་ཀྱི་ཆེ་ཆུང་ག་འདྲ་ཡོད་བ་རེད་དེ་ཚོ།

མི་སྣ་གཅིག་གི་ལོ་རྒྱུས་ལ་སྒོས་ཞིབ་འཇུག་བྱེད་པའི་སྐབས་ལ་ཡང་ཅིག་མི་གཅིག་མི་སྣ་དེ་དང་དེའི་མཚན་དགོས་དུས་ད་འགྱུར་བ་ཕྱི་ནང་འདྲ་དེ་ལ་ལྟ་བ་ཡིན་ན། ད་ང་ཚོས་ད་ཞིབ་འཇུག་བྱེད་ས་ཕྱི་ནང་འདྲ་མི་སྣ་དེའི་གནས་སྟངས་དེ་དཔེ་གསལ་བོ་འདྲ་བོ་ཅིག་དཔེར་ན་སྐུ་ཚེ་ད་དང་ཐོག་མའི་བར་གྱི་མཚན་ད་ཐ་མ་གི་མཚན་ད་གནས་སྟངས་ཚུལ་ལྟར་ལྟ་བ་ཡིན་ན་དེ་ཚོ་ནི་ལོ་རྒྱུས་ཀྱི་ད་གནད་འགག་མང་པོ་ཞིག་ཏུ་འཕར་ནོར་གཅིག་རེད་དེ་རྗེས་དེ་ཡང་དེ་ཚོ་རང་གཅིག་གནད་འགག་ནོར་གཅིག་ཡིན་ས་རེད། དེ་གཅིག་བྱས། དེ་ནས་ད་རྗེ་རིན་པོ་ཆེ་བལྟམས་དང་སྐུ་འཁྲུངས་བའི་སྐབས་དེ་ལ་ད་ཆོས་རྗེ་དོན་གྲུབ་རིན་ཆེན་ལ་ལུང་བསྟན་དང་དེ་ནས་ད་མཚན་ལམ་མང་པོ་བྱུང་བ་ནང་བཞིན་གྱི་ཡབ་ཀླུ་འབུམ་དགེ་ད་ཁོ་རང་ཚོའི་ཁྱིམ་ལ་ཕེབས། ད་ཁྱིམ་ལ་ཕེབས་པ་ཙམ་དུ་མ་ཟད་ད་རྗེ་རིན་པོ་ཆེ་དེང་སང་ང་ཚོ་སྐད་ཆ་བྱེད་པ་ཡིན་ན་རྗེ་རིན་པོ་ཆེ་དཔེར་ན་ད་སྐད་གདངས་དང་དེ་ནས་ད་ང་ཚོ་མི་ཁོ་རང་མི་མཐོང་བ་ཙམ་གྱི་མི་དེ་ག་འདྲ་ཡིན་མིན་ང་ཚོ་རགས་ཚོད་དཔག་བྱེད་ཐུབ་ཡོད་ནོ་ཅི་འདུག་ཨ་དེ་བྱས་དུས་ད་རྗེ་རིན་པོ་ཆེ་སྐུ་གི་མདངས་དེ་ཚོ་ག་འདྲ་ཡིན་མིན་དེ་ནས་མཚན་ཤེས་ད་ང་དུ་དཔེར་ན

ད་གནད་མང་པོ་གཅིག་གི་སྟེང་ནས་དེ་འདྲའི། ད་སྲུང་བྱ་གི་ཐབས་ཤེས་ཀྱི་ཡ་དང་ལྷག་པར་དུ་ཡབ་ཡུམ་གཉིས་ལ་ཡང་བྱིས་པ་གུས་པ་དང་གཙང་སྦྲ་ཡག་པོ་བྱེད་དགོས་ཡོད་མ་འོང་བ་ན་ང་ད་བཅར་དུ་ཡོང་གི་ཡིན་གསུངས་ནས། ད་གང་ལྟར་ཀྱང་ད་ཆོས་རྗེ་དོན་གྲུབ་རིན་ཆེན་དེ་འདྲའི་དཔེ་མང་པོ་གནང་འདུག་ཨའི་བཀའ་སློབ་གནང་འདུག། ད་བྱིས་པ་དེ་ག་འདྲ་ག་འདྲ་བྱེད་དགོས་ཡིན་དེ་འདྲའི་བཀའ་སློབ་གནང་འདུག་མང་པོ་གནང་འདུག། ད་བྱས་དུས་རྗེ་རིན་པོ་ཆེ་ད་ལྟ་དེ་ད་རྣམ་ཐར་དེ་ཚོའི་ནང་གསལ་བོ་གསལ་བོ་ཧ་གོ་མི་ཐུབ་པ་ཅིག་དཔེར་ན་རྗེ་རིན་པོ་ཆེ།

བཅུ་གཅིག་ཙམ་གཅིག་གི་སློབ་སྦྱོང་གནང་ཡོད་ཟེར་བ་དེ་ནི་དགུང་ལོ་བཅོ་བརྒྱད་ལ་ཕེབས་པའི་སྐབས་ལ་ཡིན་པས་ན་ཆོས་རྗེ་དོན་གྲུབ་རིན་ཆེན་གྱིས་ལམ་སྟོན་གནང་བ་ནང་བཞིན་དབུས་ཕྱོགས་ལ་སློབ་གཉེར་གནང་ཡ་འདི་དབུ་ཚུགས་གཅིག་གནང་ཡོད་དུས་དེའི་བར་གྱི་ཡང་རྗེ་རིན་པོ་ཆེ་ནི་གཅིག་གི་གསན་བསམ་བྱ་ཁྱུང་དགོན་པར་གསན་བསམ་སློབ་གཉེར་གནང་བ་དང་འབྲེལ་ཡོད་དེ་ག་རྒན་ལགས་ཀྱིས་ང་ཚོར་ཡང་ངོ་སྤྲོད་ཞིག་གནང་རོགས་གནང།

སྐུ་ཆུང་ཆུང་ནས་དེ་ཡང་གཅིག་མ་ཡིན་པར། དགོན་པ་ལ་ཞུགས་བསྟན་པ་ལ་རབ་ཏུ་བྱུང་བ་མ་འོངས་བ་ན་བསྟན་པ་དང་འགྲོ་བ་ལ་ཕན་ཐོགས་རྒྱ་ཆེན་པོ་ཐོན་ངེས་ཅིག་རེད་བལྟས་ཀྱི་ཏེ། ད་ད་ལྟ་ནས་ཁོ་གསོ་སྐྱོང་བྱེད་ཡ་དེ་གནད་འགག་ཆེན་པོ་ཡིན་པ་དེ་རིང་ངོ་སྤྲོད་གནང། ངོ་སྤྲོད་གནང་བ་ཙམ་དུ་མ་ཟད་ང་ཚོ་ད་མདོ་སྨད་ཕྱོགས་ནས་བླུ་ཡོན་ཟེར་ནས་གཅིག་ཡོད་རེད་དཔེར་ན་བླ་མ་འདྲ་ཡིན་ཏེ། ཅིག་གདན་འདྲེན་ཞུ་ཡི་སྐབས་ལ། ད་ཁོ་རང་ཚོས་ད་ཕ་མ་གཉིས་ད་བར་དུ་གསོ་སྐྱོང་བྱས་པའི་དྲིན་ཚབ་ནང་འདྲ་དེ་ལ་ཅིག།

ད་རྗེ་རིན་པོ་ཆེ་ཡོད་ད་ཅིག་ཤེས་ས་མ་ཞུས་ན་ད་ཕ་ཚབ་དང་མ་ཚབ་ད་དགེ་རྒན་བླ་མ་ཆ་ཚང་བ་ད་མི་གཅིག་དེ་གོ་ཆོད་པ་ན་གནང་ནས་དེ་འདྲའི་གསན་བསམ་གནང་གསན་བསམ་གནང་བའི་སྐབས་དེ་གོང་དུ་ཞུས་པ་ནང་བཞིན་གྱི་ད་དེ་ནས་དེ་འདྲའི་གཞུང་ཆེན་མོ་མང་པོ་ལ་གསན་བསམ་གནང་དེ་ཙམ་མ་ཡིན་པ་ང་ཚོའི་སྤྱིར་བཏང་ཆོས་ལུགས་ཀྱི་སློབ་སྦྱོང་ཟེར་ཡ་དེ་ད་ཡི་གེ་བཏོན་ནས་ཡོད་དེ་དཔེ་ཚིག་གི་དོན་དེ་གོ་བརྡ་སྤྲོད་པ་བྱུང་བ་མ་ཡིན་པ་དེ་རྒྱབ་ལོགས་ཀྱི་ཁོ་ལ་ད་ལུང་གི་རྒྱུན་དང་ཁྲིད་ཀྱི་རྒྱུན་དང་དེ་ནས་དབང་དང་ད་མན་ངག་དང་དེ་འདྲའི་བརྒྱུད་པ་མང་པོ་ཞིག་མ་དེ་དང་མཉམ་དུ་གོ་ཞེ་ལབ་ཀྱི་བརྒྱུད་པ་མང་པོ་ཞིག་དགོས་པ་ཡིན་དེ

ད་ཡོངས་འཛིན་གྱི་བསྟེན་ནས་ད་རྗེ་རིན་པོ་ཆེ་གི་འདོད་པ་ལ་མི་དེ་དེ་བླ་མ་བསྟེན། ད་ཆོས་རྗེ་དོན་གྲུབ་རིན་ཆེན་བླ་མ་དེ་ནས་བཞུགས་ཡག་གི་འདོད་པ་ནི་འོ་ཕལ་ཆེར་གཅིག་ཡོད་རྒྱུ་རེད་དེ་ཡིན་ན་ཡང། ད་ཆོས་རྗེ་དོན་གྲུབ་རིན་ཆེན་གྱི་ད་ལྟ་འདི། ས་ཆུང་ཆུང་ཡིན་པ་དང་དེ་ནི་དགོན་པ་ཡང་དེ་ཙམ་ཆེན་མོ་མ་ཡིན་པ། དེ་ནས་ས་ཆུང་ཆུང་དང་དགོན་པ་ཆུང་ཆུང་འདི་ལ་སློབ་སྦྱོང་བྱས་ནས་བསྡད་པ་ཡིན་ན། ད་བསྟན་པ་དང་འགྲོ་བའི་དོན་རྒྱ་ཆེན་པོ་གཅིག་དེ་འདྲ་གཅིག་ཡོང་དཀའ་བ་ཡིན་དེ། དེ་རིང་ད་ས་རྒྱ་ཆེ་བ་དང་དེ་ནས་ཆོས་སྡེ་ཆེ་བ།

དེ་བཞིན་བྱང་ཁ་བརྒྱུད་ནས་ཕེབས་པའི་སྐབས་དེ་ལ་མང་པོ་ཅིག་ས་སྟོང་དང་དེ་ནས་བྱེ་ཐང་གི་རིགས་དེ་གཞི་ཆེན་པོ་རྣམས་ཡིན་པ་ཡིན་ཏེ། རྗེ་རིན་པོ་ཆེ་ད་ལྷ་སར་ཕེབས་སྟངས་དེ་གཙོ་བོ་ལྷོ་ཁ་བརྒྱུད་ནས་ཕེབས་ད་ལྷོ་ཁ། དཀར་མཛེས་དང་ཆབ་མདོ་དེ་ནས་ཡང་བརྒྱུད་ནས་ཕེབས་དེང་སང་བར་ཡང་ད་དཀར་མཛེས་ཕྱོགས་དེ་ལ་ད་ལྟ་དེ་འདྲའི་བྲག་ཁུང་ཅིག་ཡོད་ཟེར་གི་འདུག་རྗེ་རིན་པོ་ཆེ་སྐུ་བཞུགས་ཞག་གནང་ས་རེད་ཟེར་ནས་དེ་འདྲའི་བྲག་ཁུང་ཅིག་ད་ལྟ་ཡོད་རེད་ཟེར་ནས་འོ་དེ་འདྲའི་བཤད་སྟངས་ཅིག་འདུག་གང་ལྟར་ཀྱང་དཀར་མཛེས་དང་ཆབ་མདོ་བརྒྱུད་ནས་གང་ལྟར་ཀྱང་ལྷོ་ཁ་བརྒྱུད་ནས་ཡར་ད་ལྷ་སར་ཕེབས། སྔ་དུས་ཀྱི་ནི་ཡར་ཕེབས་པ། ད་ནི་ཐང་དེ་འདྲིས་ཀྱི་རིང་དུ་བླངས་ལ། ལགས་སོ་ལགས་སོ། སྐབས་དེ་དུས་ཀྱི་མདོ་སྨད་ཡུལ་ནས་ནི་དབུས་ལ་ཕེབས་ཡིན་ནའི་ལས་ཞེ་དྲག་ཅིག་ད་ལྟ་ནང་བཞིན་གྱི་སྟབས་བདེ་བདེ་འདི་ཡོད་མ་རེད་རྗེ་རིན་པོ་ཆེ་ནི་ཞབས་ཐང་ལ་ཕེབས་པའི་སྐབས་ལ་ཡིན་ནའི་ལས་སྐུ་ངལ་མང་པོ་ཅིག་བྱུང་གནང་བ་དང་དེ་གས་ཡང་རྗེ་རིན་པོ་ཆེ་གི་ད་རྣམ་ཐར་ནང་ལོགས་ལ་འདུག་ཟེར་བཀོད་གནང་ཡོད་རེད་ད་ཡིན་ནའི་མཐར་ནི་དབུས་ཕྱོགས་སུ་ཕེབས་ཐུབ་པ་བྱུང་གནང་ཡོད་རེད་ལ། ད་ལྟ་མཛད་པ་རྣམ་ཐར་ནང་ལོགས་ལ་གསུང་ཡ་བྱས་པས་ན་རྗེ་རིན་པོ་ཆེ་ཐོག་མར་དབུས་ལ་ཕེབས་པའི་རྗེས་ལ་ཐོག་མར་ནི་སློབ་སྦྱོང་གནང་ཡ་འདི་གསོ་བ་རིག་པ་དང་ནི་བརྡ་སྤྲོད་ཀྱི་གཞུང་ལུགས་འདི་ག་ལ་སློབ་སྦྱོང་གནང་བ་ཞེས་བྱས་བཀོད་གནང་ཤག་ལ། ཐོག་མར་དབུས་ཀྱི་གདན་ས་ཞུ་ནའི་རེད་ས་ཆ་ག་བར་སློབ་སྦྱོང་གནང་ཡོད་ན་དེ་ནས་རིམ་པས་ནི་གཏིང་ཟབ་པའི་གསན་བསམ་སློབ་གཉེར་འདི་ནི་གཙོ་བོ་དེ། དགོན་པ་ག་བ་ག་བ་གནང་ཡོད་ན་དེ་ག་ནང་བཞིན་རྗེ་རིན་པོ་ཆེས་གཞུང་ཆེན་པོ་ཁག་ལ་གསན་བསམ་གནང་སྟངས་དང་དེ་གས་ཡིན་པས་ན་དམིགས་བསལ་གྱི་ད་ཐུན་མོང་མ་ཡིན་པའི་རྣམ་པ་ཅིག་ཡོད་པ་སྐབས་དེ་དུས་རྗེ་རིན་པོ་ཆེ་ཡང་སྐུ་ངལ་འཕྲད་པ་དེ་གས་ལ་མདོ་སྨད་ནི་ཙོང་ཁའི་ཡུལ་ནས་ད་དབུས་ཕྱོགས་སུ་མར་ཕེབས་པའི་སྐབས་ལ་ཡིན་པས་ན

ཚིག་གི་གོ་དོན་རྐྱང་པ་མ་ཡིན་པ་དེའི་རྒྱབ་ལོགས་ཀྱི་གཙོ་བོ་བསམ་བློ་གི་བསླབ་བྱ་དང་དེ་ནས་ཉམས་ལེན་གྱི་རིམ་པ་དེ་ལ། ད་དམིགས་བསལ་གྱི་གནད་འགག་རང་གཅིག་རྩི་དགོས་ལ་རྒྱུད་རིང་པོ་ཞིག་དེ་འདྲའི། ད་བྱེད་ས་མ་ཤེས་ན་རྩི་ངེས་ནོར་གཅིག་ཡིན་པ་ཡིན་ཏེ། ཐེངས་དང་པོ། ད་གོང་དུ་ཞུས་པ་ནང་བཞིན་གྱི་འབྲི་གུང་མཐིལ་གྱི་དགོན་པ་དེ་ལ་ཕེབས་དེ་ནས་སྤྱན་སྔ་ཆོས་ཀྱི་རྒྱལ་པོ་མཇལ་ནས་དུས་འདི་ནས་ཐེངས་དང། ཐེག་ཆེན་སེམས་བསྐྱེད་ཀྱི་སྡོམ་པ་ཞུས་འདུག་ཐེག་ཆེན་སེམས་བསྐྱེད་ཞུས། ད་ཐེག་ཆེན་སེམས་བསྐྱེད་ཟེར་ནི་ང་ཚོ་གློ་བུར་དུ་བྱས་ན་རྒྱུན་དཀྱུས་ཀྱི་གནས་ཚུལ་ནང་བྱུང་བ་རེད།

ཐེངས་དང་པོ་ཚད་མ་རིག་པའི་གཞུང་ལུགས་སྦྱང་གི་ཡིན། གཉིས་པ་ཕར་ཕྱིན་སྦྱང་གི་ཡིན། གསུམ་པ་དབུ་མ་སྦྱང་གི་ཡིན། དེ་ནས་མཛོད་སྦྱང་གི་ཡིན་དེ་ནས་འདུལ་བ་སྦྱང་གི་ཡིན་ཡང་ན་འདུལ་བ་སྦྱང་གི་དེ་ནས་མཛོད་སྦྱང་གི་ཡིན། དེ་ནས་ད་གསང་སྔགས་ཀྱི་ཆོས་སྐོར་དེ་ལ་སྦྱང་བ་བྱེད་ཀྱི་ཡིན་ཟེར། དེ་འདྲའི་སྐོར་སྒྲིག་འཛུགས་ཁོ་རང་གི་སྟེང་ནས་ད་གཏན་འབེབས་བྱས་པའི་སྒྲོམ་འདྲ་བོ་གཅིག་ཡོད་རེད་ད་སྒྲོམ་ད་ག་རང་ཡར་ད་འགྲོ་དགོས་ཡ་རང་གཅིག་ཆགས་ཡོད་དཔེར་ན་རྗེ་རིན་པོ་ཆེའི་ཐེངས་དང་པོ་ད་ལྷ་སར་ཕེབས་པའི་སྐབས་ལ་ད་དེ་འདྲས་མ་རེད་དེ་ཁྱེད་གཉིས་ཐེངས་དང་པོ་ད་གོ་ད་རྗེ་རིན་པོ་ཆེ་གི་བླ་མ་གཙོ་བོ་ཆོས་རྗེ་དོན་གྲུབ་རིན་ཆེན་གི་ལམ་སྟོན་ཅིག་ཡོད་དཔེར་ན་ལྷ་སར་ཕེབས་ཡོད་ན་ཐེངས་དང་པོ་འདི་ལ་སྦྱང་བ་གཉིས་པ་འདི་ལ་སྦྱང་བ་གསུམ་པ་འདི་ལ་སྦྱང་དེ་ནས་འདི་བྱས་ན་འདིར་ཡོང་གི་རེད་ཟེར་དེ་འདྲས་ཡོད་ཁོ་སློབ་སྦྱོང་རིམ་པ་ལམ་སྟོན་འདྲ་བོ་ཅིག་ཡོད་རེད་དེ་ཡིན་ན་ཡང་རྩ་བའི་ད་ཆོས་བརྒྱུད་རིས་མེད་ཀྱི་གདན་ས་མང་ཆེ་བ་དེ་དེ་འདྲས་གི་སློབ་སྦྱོང་གི་སྒྲིག་འཛུགས་གི་སྒྲོམ་བརྟན་པོ་ཆགས་བསྡད་པ་དེ་འདྲས་ཕལ་ཆེར་མེད་པའི་བཟོ་འདྲ་བ་གཅིག་འདུག

ཡང་ཕར་ཕྱིན་དེ་ཆ་ཚང་ཤེས་པ་ལ་དེ་དགོས་འདུག་དགོངས་པ་དེའི་སྟེང་ནས་ཡང་ཚད་མ་རིག་པའི་གཞུང་ལ་སྦྱང་བ་བྱེད་ཡ། ཡང་ཕར་ཕྱིན་གྱི་ལྟ་བའི་སྐོར་དུ་གཟུགས་ལ་དེ་བྱང་ཆུབ་པ་ཞིག་དགོས་ཡོད་ན། ཡང་དབུ་མ་ལ་སྦྱང་བ་བྱེད་དགོས་ཀྱི་མ་གཏོགས་དབུ་མ་ལ་སྦྱང་བ་མ་བྱས་ན་ཡང། ད་ཕར་ཕྱིན་དེ་ཆ་ཚང་ཞིག་དགོས་ཁུལ་དང་གཏན་ནས་ད་དཔེར་ན། གཞུང་གཅིག་ལ་སྦྱང་བ་ཅིག་ཨ་ལས་ད་འདི་ཆ་ཚང་གསལ་བོ་ཤེས་པ་ལ་འདི་སྦྱང་དགོས་ཀྱི་འདུག་བསམ་གྱི། གཙོ་བོ་རྗེ་རིན་པོ་ཆེ་ཁོ་རང་གིས་དེ་ཀྱི་ད་དགོངས་པ་བཞེས་ད་དེ་ནས་གཞི་ནས་དབུ་མ་ལ་སྦྱང་ཡ་འདྲ་བོ། ཡང་ཕར་ཕྱིན་གྱི་གནས་ཆ་ཚང་ཤེས་པ་ལ། མཛོད་དེ་ངེས་པར་དུ་སྦྱང་དགོས་ཀྱི་འདུག་མཛོད་མ་སྦྱངས་ན་ཡོང་གི་མི་འདུག་དགོངས་ཏེ་ཡང་མཛོད་ལ་སྦྱང་ཡ་འདྲ་བོ།

སྐབས་དེར་རྗེ་རིན་པོ་ཆེ་དེང་སང་འདྲ་བོ་མཚན་སྙན་ཆེན་པོ་ཡོད་མཁན་དེ་འདྲ་མ་རེད་གྲྭ་བ་གྲྭ་ཆུང་ཨ་མདོ་ནས་ཡར་ཕེབས་མཁན་ད་གྲྭ་བ་དཀྱུས་མ་ཨ་ཅོ་བ་དཀྱུས་མ་གཅིག་རེད་ལྟོས་ཀྱི་དེ་དེ་ཉི་མ་རེ་རེ་འཚོ་བ་ལ་བསམ་བློ་གཏང་དགོས་བོ་རེད་ཨ་ནི་ན་བཟའ་དེ་ཚོ་ལ་བསམ་བློ་གཏང་དགོས་བོ་རེད་ཨ་ནི་བསྡད་ས་འདུག་ས་དེ་ཚོ་ལ་བསམ་བློ་གཏང་དགོས་བོ་རེད་ཡིན་ན་ཡང་དེ་ཚོ་ཆ་ཚང་ལ་གདོང་ལེན་བྱེད་པའི་སྟེང་ནས་ཉི་མ་གཅིག་ཡིན་ན་ཡང་སློབ་སྦྱོང་དེ་ཁྱོན་ནས་ཅིག་མ་ཆད་པ་གནང་ཡ་དེ་དཔེ་ཡོན་ཏན་གཅིག་ཡིན་ས་དེ་ཡང་དཔེ་ཨ་ནི་གལ་ཆེན་པོ་གཅིག་ཡིན་ས་རེད་དེ་ནས་དེ་ཙམ་མ་ཡིན་པ་དཔེར་ན་རྗེ་རིན་པོ་ཆེ་དེའི་རྗེས་དགུང་ལོ་ཡང་ཆེན་པོ་ཆགས་དཔེར་ན་དགུང་ལོ་སུམ་ཅུ་སོ་བཞི་སོ་ལྔ

དེ་ནས་རྗེ་བཙུན་རེད་མདའ་བས་བསྟོད་ཚིག་དེ་ང་ལ་ཁྱོན་ནས་འཚམ་པོ་མི་འདུག་བསྟོད་ཚིག་དེ་དངོས་གནས་ཁྱོད་རང་ལ་འཚམ་པོ་འདུག་ཟེར། དེ་ནས་གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་པ། བློ་བཟང་གྲགས་པའི་ཞབས་ལ་གསོལ་བ་འདེབས་ཟེར་ནས་མིང་གི་ཚིག་ཐ་མ་དེ་གཉིས་བརྗེ་པོ་བརྒྱབ་ནས་ད་རེད་མདའ་བས་ཚུར་ཚུར་གནང་བཞག་དེ་ཅི་སྟེ་རིང་པའི་ཏིག་གི་ནི་ད་ལྟ་གསོལ་འདེབས་རེད། བླ་མ་དང་སློབ་མ་གཉིས་ཕན་ཚུན་ད་གཉིས་ཀ་གི་ཐུགས་ཀྱི་སྨོན་ལམ་ཟེར་ན་འདྲ་བྱིན་རླབས་ཀྱི་གནད་རང་གཅིག་འཛོམས་པ་ཡིན་དུས། དེ་ཡང་གསོལ་འདེབས་དམིགས་བསལ་གྱི་བྱིན་རླབས་ཀྱི་ཚན་ཁ་ཡོད་པ་ཅིག་རེད་འདུག་བྱིན་རླབས་ཀྱི་ཚན་ཁ་ཡོད་པ་བརྩི་དགོས་པའི་རྒྱུ་མཚན་ནི་འོ་དེ་འདྲ་ཡིན་ས་རེད་དེ་ཡང་ཁོ་རང་ལ་ཡང།

ཀྱི་ད་སློབ་སྦྱོང་གནང་པའི་ཐོག་ནས་རྗེ་རིན་པོ་ཆེ་ཉིད་ལ་ད་གསན་བསམ་རྒྱ་ཆེན་པོ་འདི་ག་ཚོད་ཅིག་བྱུང་ནའང་ཡ་དེ་ཡ་དམིགས་བསལ་རིས་མེད་གནང་པའི་དབང་གིས་ཡིན་གྱི་རེད་པ་ཀྱང་ལ། ད་རང་རང་ལ་ད་ནང་ད་དཔེ་གནད་འགག་རང་ཆེན་པོ་རེད་འདུག་ད་དེ་རྗེ་རིན་པོ་ཆེ་གཙང་ལ་ཕེབས་པའི་རྗེས་ནས་གདན་ས་དཔེ་རིས་མེད་རེད་གདན་ས་རིས་མེད་ཆ་ཚང་ལ་ད་རྗེ་རིན་པོ་ཆེ་གནང་སྟངས་དེ་རེད་འདུག་དཔེར་ན་ས་ཆ་འདི་འདྲའི་ད་གདན་ས་ད་ཆོས་སྡེ་འདི་འདྲའི་ཅིག་ལ་ད་དཔེར་ན་ཕར་ཕྱིན་ལ་མཁས་པའི་མི་ཅིག་ཡོད་རེད་ཟེར་ན་ད་ག་རང་དུ་འདི་ལ་འགྲོ་ནས་ཕར་ཕྱིན་གསན་ཡ་འདྲ་བོ།

བཏབ་པས་ན་ཁུག་རྟས་ལ་ཤི་བ་ཙམ་མ་ཡིན་པར། འོ་མ་ཡིན་ན་འོ་མ་ལ་ཕྱིས་འཁྱིལ་བ། ངོམ་པ་ཡིན་ན་ངོམ་པ་ལ་ཕྱིས་འཁྱིལ་བ། འདུ་བ་ཡིན་ན་འདུ་བ་ལ་ཕྱིས་འཁྱིལ་བ། དེ་ནས་ཚེར་མ་ཡིན་ན་ཚེར་མ་ལ་ཕྱིས་འཁྱིལ་བ། དཀྱིལ་འཁོར་ཡིན་ན་དཀྱིལ་འཁོར་ལ་ཕྱིས་འཁྱིལ་བ། གསང་ཐིག་ཡིན་ན་གསང་ཐིག་ལ་ཕྱིས་འཁོལ་བ། བདེ་མཆོག་ཡིན་ན་བདེ་མཆོག་ལ་ཕྱིས་འཁྱིལ་བ། དུས་ཀྱི་ཕྱིས་འཁྱིལ་བ་ག་བ་གཡོ་བ་སྟེ་ཆ་ཚང་བ་རྩེ་བཅུ་དང་ནི།

ཞེས་ཞག་ཁྲོ་མ་འདྲ་བའི་ཆ་ཚང་བ་དེ། རེ་རེ་ཡི་ད་ཁྱད་ཆོས་ཕུན་སུམ་ཚོགས་པའི་ཆ་ཚང་བ་དེ་རྗེ་རིན་པོ་ཆེས་ད་ཞེ་ས་མ་བྱས་ན་མི་གཅིག་གི་སྟེང་དུ་ཚུར་ད་བསྡུ་ཐུབ་པ་དང་དེ་ནས་འཛོམས་ཐུབ་པ། དེ་འདྲའི་བྱུང་བ་དང་དེ་འདྲའི་བྱུང་བ་ལ་བརྟེན་ནས་ཐ་མ་རྗེ་རིན་པོ་ཆེས་ད་དཔེར་ན་གསུང་བཤད་གནང་བའི་སྐབས་ལ་ཡིན་ན་འདྲ། རྩོད་པ་བྱུང་བའི་སྐབས་ལ་ཡིན་ན་འདྲ། ཨ་ནི་ལྷག་པར་དུ་ད་རྗེ་རིན་པོ་ཆེས་གཞུང་དེ་ཚོ་རྩོམ་པའི་སྐབས་ལ་གཞན་སུ་གང་དང་ཡང་མ་འདྲ་བའི་ཁྱད་ཆོས་མ་འདྲ་བའི་དེ་ཡོད་སྟབས་ད་རྒྱུ་མཚན་ནང་གཙོ་བོ་དེ་ཧ་ཅང་གི་གསན་རྒྱ་ཆེན་པོ་དང་གཟིགས་རྒྱ་ཆེན་པོ་ཡིན་པ་ད་རྒྱུ་མཚན་དེའི་དབང་གིས།

ཡང་ཕ་ཡུལ་ལ་མ་ཕེབས་ཡ་དང་དེ་འདྲ་ཅིག་མ་གནང་བ་མུ་མཐུད་དབུས་ཕྱོགས་ལ་བཞུགས་གདན་འཇགས་ཡོད་རེད་ལ་དེ་ག་ནང་བཞིན་ང་རང་ཚོ་ད་བོད་ཀྱི་གསན་བསམ་སློབ་གཉེར་གནང་མཁན་ཡིན་ན་རེད་མཁས་པ་མང་པོ་གཅིག་དེ་བོད་བཙན་པོའི་སྐབས་ནས་བྱས་བྱས་བྱས་མུ་མཐུད་བྱས་བྱས་ཅིག་གིས་རྒྱ་གར་ལ་སློབ་སྦྱོང་གནང་གར་ཕེབས་ཡ་དེ་ཡང་གལ་ཆེན་པོ་ཞེ་དྲག་ཅིག་གིས་གཟིགས་ཀྱི་ཡོད་རེད་ཡིན་ནའི་ལས་རྗེ་རིན་པོ་ཆེ་ཡང་རྒྱ་གར་ལ་ད་གཅིག་གི་གསན་བསམ་སློབ་གཉེར་ལ་ཕེབས་པའི་ཡང་མཛད་པ་འདི་འདྲས་མཇལ་ཡག་མི་འདུག་དབུས་རང་ལ་བཞུགས་གདན་འཇགས་བྱས་ཨ་ནི་མཛད་པ་མང་པོ་ཅིག་འདུག་ཟེར་བསྐྱངས་གནང་ཡོད་རེད་བྱས་ཙང་འདི་ཡང་གནད་འགག་ར་ག་འདྲས་ཆགས་ཀྱི་ཡོད་ན་སྐབས་དེ་དུས་ཀྱི་གནས་སྟངས་ཀྱི་ཐོག་ནས་མདོ་སྨད་ཡུལ་དུ་ཕྱིར་ཕེབས་མ་གནང་པ་དང་རྒྱ་གར་ལ་མ་ཕེབས་དེ་ཡང་གཅིག་རྒྱུ་མཚན་གཙོ་བོ་ར་འདི་ག་རེ་ཆགས་ཀྱི་ཡོད་རེད་ལོ། གནང་ན་སོང་ལ་ད་མདོ་སྨད་ལ་ཕེབས་མ་ཕེབས་ཟེར་ཡ་དེ་འདུག་ད་རྗེ་རིན་པོ་ཆེ་ཐེངས་དང་པོ་མདོ་སྨད་ལ་ཕེབས་ཡག་གི་དགོངས་གཞི་གནང་ཡོད་རེད་ཟེར་གང་ཡིན་ཟེར་ན

ད་རྗེ་རིན་པོ་ཆེ་རྒྱ་གར་ལ་ཕེབས་ཡོང་བའི་དགོངས་པ་དེ་ག་འདྲ་འཁྲུངས་པ་ཡིན། དེ་སྐབས་དེ་རྒྱ་གར་ལ་ཕེབས་ཏེ་བསྟན་པ་ཉམས་ཆག་འགྲོ་ཚར་ཡོད་རེད་དཔེར་ན་ནཱ་ལེནྡྲ་རེད། ཨོ་ཏན་ཏ། ཨོ་ཏན་ཏ་པུ་རི་གཙུག་ལག་ཁང་རེད། ཨ་ནི། དེ་བི་ཀྲ་མ་ཤི་ལ་རེད། དེ་ཆ་ཚང་དེ་སྤེལ་ཏེ་ད་རྩ་གཏོར་བཏང་ནས་ཁྱོན་ནས་མེད་ཡོད་ལུགས་ཀྱི་ཆགས་ཡོད་རེད། གཙང་སྦྲ་བོད་པའི་ལོ་རྒྱུས་དུ་ཚང་ན་དོན་དུ་ཡོང་ངོ་ད་དཔེར་ན། ད་རྒྱལ་དབང་ཚངས་དབྱངས་རྒྱ་མཚོ་རྣམ་ཐར་ལུགས་ཀྱི་མཁན་ཚང་བོ་ལོ་རྒྱུས་ཡོད་རེད་ད་དེ་བྱས་པ་མི་འདུག། ཡོད་མ་རེད་དེ་ནི་ངས་དེ་ག་འདྲ་ཡིན་ནམ་བསམ་སོང་རྗེ་རིན་པོ་ཆེ་དེ་དུས་རྒྱ་གར་ལ་ཕེབས་དགོས་ཀྱི་འདུག་དུས་དགོངས་པ། འདུག་ཟེར་ཡས་དང་དེ་ནས་མཁན་ཆེན་ཕྱག་རྡོར་རྒྱ་གར་ལ་ཕེབས་ན་ཡག་པོ་འདུག་དེ་ཡིན་ན་མ་ཕེབས་ཟེར་ཡས་དེ་འདྲའི་ལུང་བསྟན་ག་རེ་ཞིག་གནང་བ་ཡིན་ན་བསམ་སོང་དེ་ཡིན་ན་ཡང་ད་རྣམ་ཐར་རིགས་ཀྱི་བཤད་སྟངས་ཅིག་ཡོད་དེ། རྗེ་རིན་པོ་ཆེ་རྒྱ་གར་ལ་ཕེབས་དགོས་པའི་རྒྱུ་མཚན་གཙོ་བོ་དེ་གྲུབ་ཆེན་མི་ཏྲ་པ་ལ་མཇལ་འཕྲད་གནང་ཡག་གི་ཆེད་དུ་རེད། ཨ་ནི་གྲུབ་ཆེན་མི་ཏྲ་པ་དེ། སྦས་པའི་རྣལ་འབྱོར་པ་ད་ཁོ་དེ་ནས་ད་བསྟན་པ་ད་ཀྱི་བསྟན་པ་དགོན་པ་དེ་ཚོ་གཏོར་བཤིག་འགྲོ་བས་ན་ཡིན་ན་ཡང་ད་གྲུབ་ཆེན་མི་ཏྲ་པ་དེ་སྦས་པའི་རྣལ་འབྱོར་པའི་ཚུལ་དུ

ལགས་སོ་ལགས་སོ། ད་སྐབས་དེ་དུས་རྒན་ལགས་ཀྱིས་ད་ལྟ་གསུངས་ནང་བཞིན་གི་དངོས་གནས་རྒྱ་གར་ནང་ལོགས་ལ་ཡང་གསན་བསམ་སློབ་གཉེར་གནང་ཡག་དང་དེའི་གནས་སྟངས་ལ་རྒྱ་གར་ལ་འགྱུར་བ་ཆེན་པོ་ཞེ་དྲག་ཅིག་ཕྱིན་ཡོད་རེད་ཡིན་ནའི་རྗེ་རིན་པོ་ཆེ་གི་སྐུ་དུས་ལ་ཆ་བཞག་པ་ཡིན་ན་ང་རང་ཚོ་བོད་ལ་ཨ་ནི་ཕག་གྲུའི་སྲིད་དབང་ཟིན་པའི་ད་དུས་ཚོད་འདི་ཆགས་ཀྱི་ཡོད་རེད་ལ་ཕག་གྲུའི་སྐབས་ལ་ཡིན་པས་ན་བོད་ནང་ལོགས་ལ་ཡང་རིག་གཞུང་དར་རྒྱས་ཀྱི་ཐོག་ལ་ཡིན་ན་ཡང་ཞེ་དྲག་ཅིག་གི་གུ་ཡངས་པོ་ཅིག་གི་ཆགས་ཀྱི་ཡོད་ས་རེད་ད་བོད་ཀྱི་ནི་དགོན་སྡེ་རིས་མེད་དགོན་སྡེ་མང་པོ་ཞིག་ཉམས་གསོ་གནང་ཡ་ཡིན་ནའི་རེད་དེ་ག་ནང་བཞིན་གྱི་ད་མཁས་པ་ཡིན་ནའི་མང་པོ་ཅིག་ལ་བརྩི་འཇོག་གི་ད་དུས་ཚོད་ཅིག་ཡིན་པས་སུ་འདྲ་ཅིག་གི་མཐོང་གི་ལ་དེ་ག་ནང་བཞིན་ནི་རྗེ་རིན་པོ་ཆེ་ད་དབུས་ལ་ཕེབས་འཆད་རྩོད་རྩོམ་གསུམ་ལ་ཞེ་དྲག་ཅིག་གི་ད་མཁས་པ་ཅིག་གི་ཆགས་གནང་ཡོད་རེད་ནི་རྗེ་རིན་པོ་ཆེ་ནི་འཆད་རྩོད་རྩོམ་གསུམ་ལ་མཁས་པ་ཟེར་ཞུ་དུས་སྐབས་དེ་དུས་ཆ་བཞག་ན་བོད་ལ་མཁས་པ་མང་པོ་བྱུང་ཡོད་རེད་པ

དེ་ད་ད་ག་རང་རེད་ཟེར་ནས་དེ་ཞུ་ཡ་གཅིག་དེ་ཅིག་ད་ནི་ག་རང་གཅིག་དེ་ད་ད་གྲོགས་ག་ལ་གསུངས་པ་དེ་རེད་ད་དཔེར་ན་རྗེ་རིན་པོ་ཆེ་དེ་རྩ་བའི་ང་ཚོ་མཁས་པའི་བྱ་བ་གསུམ་རང་གི་འཆད་པ་དང་རྩོད་པ་དང་རྩོམ་པ་གསུམ་ཀ་ལ་མཁས་པ་ཆེན་པོ་དང་དེ་ནས་ད་དེ་ལ་ཁྱད་ཆོས་ག་རེ་ག་རེ་ཡོད་རེད་ཟེར་ཡ་དེ་དཔེ་དེ་མ་འདྲ་བ་འདྲ་པོ་གཅིག་འདུག་དཔེར་ན་རྗེ་རིན་པོ་ཆེ་ཡིན་ན་ད་རྗེ་རིན་པོ་ཆེ་འཆད་པ་གནང་སྟངས་དེ་དཔེ་དེ་མ་འདྲ་བ་འདྲ་པོ་གཅིག་ཡིན་ས་རེད་དཔེར་ན་ད་རྗེ་རིན་པོ་ཆེ་རྣམ་ཐར་དེ་ཚོ་ནང་ཡོད་པ་རེད་དཔེར་ན་རྗེ་རིན་པོ་ཆེ་ད་འཆད་པ་གནང་བའི་སྐབས་དེ་ལ་གཞུང་དཔེར་ན་གཞུང་པོ་ཏི་བཅོ་ལྔ་དེ་ཉིན་གཅིག་ལ་ད་ཉི་མ་གཅིག་ཞར་བཞིན་ནས་དེ་གང་ར་རྒྱ་གར་སྐད་དུ་ཟེར་དེ་ཉི་མ་གཅིག་དབུ་བཙུགས་དེ་ནས་མར་གཞུང་པོ་ཏི་བཅོ་ལྔ་དེ་ཕར་བསྒྲགས་ད་བསྒྲགས་ནས་ད་ང་མི་གཅིག་གཞུང་གཞུང་གཅིག་འཆད་ཡ་ཁག་པོ་རེད་ནས་ད་ཁག་པོ་འདྲ་པོ་ཆགས་ཀྱི་ཡོད་དེ་ནས་རྗེ་རིན་པོ་ཆེ་རྒྱ་གཞུང་པོ་ཏི་བཅོ་ལྔ་དེ་མཉམ་པོར་བསྒྲགས་ནས

ཨུ་ཐུབ་པ་དེ་འདྲ་ཅིག་ཡིན་ས་རེད་དེ་ནས་ལྷག་པར་དུ་རྩོད་པ་ཅིག་ཡིན་འོན་ཏེ་རྩོད་པ་དེ་ད་སྔ་མ་དེ་ཡོད་བ་རྗེ་རིན་པོ་ཆེ་རྣམ་ཐར་དེ་ཚོ་ནང་ཡང་སྔོན་དུ་ཀརྨ་དཀོན་མཆོག་གཞོན་ནུ་ཟེར་དེ་ད་དེ་འདྲའི་སྐད་ཆ་ཅིག་ཡོད་རྗེ་རིན་པོ་ཆེ་ལ་རྩ་བ་ནས་རྩོད་པ་བྱེད་གི་མེད། དེ་ལས་ད་རེད་མདའ་བ་དང་རྩོད་པ་ཅིག་དགོས་ན་བྱེད་གི་ཡིན། ཨ་ནི་ལོ་ཙཱ་བ་ཟེར་ནས་ཡང་བ་དེ་སྐབས་ཀྱི་བོད་མཁས་པ་ཅིག་ཡོད་རྗེ་རིན་པོ་ཆེ་ལམ་རིམ་ཆེན་པོ་དང་དེ་ནས་སྔགས་རིམ་ཆེན་པོ་བརྩམས་པའི་སྐབས་ལ

ནང་དོན་མང་པོ་ཞིག་ཕྱོགས་སྡོམ་བགྱིས་བསྡད་པས་ཧ་ཅང་ངོ་མཚར་ཆེན་པོ་ཡིན་ཟེར་ནས། ད་དེ་འདྲའི་གསུང་སྟངས་ཅིག་འདུག་ཨ། དེར་བལྟས་ནའང་ཡང་ང་ཚོ་ད་གཞན་མཁས་པ་དེ་ཚོ་གསུང་སྟངས་བྱེད་པ་ཅིག་དེ། མ་མཐོང་ན་བུ་ལ་དྲིས་མ་ཤེས་ན་རྗེ་ལ་དྲིས་ཟེར་ནས་ད་དཔེར་ན་ཐག་མ་ཆོད་བ་དང་ཅིག་དཀའ་གནད་ཧ་མ་གོ་བ་ཡིན་ན་ངེས་པར་དུ་རྗེ་རིན་པོ་ཆེ་གི་གསུང་ལ་ལྟ་རྗེ་རིན་པོ་ཆེ་གསུང་ལ་ལྟ་ད་ཐག་མ་ཆོད་པས་དེ་ད་གནད་དང་དཀའ་གནད་ཆ་ཚང་དེ་ཐག་ཆོད་འགྲོ་གི་རེད། སྐབས་རེ་ག་ག་ཡོད་ན་མི་རྣལ་གྱིས་མ་མཐོང་བ་དང་དེ་ནས་གནས་ཚུལ་ན་བུ་སྟོན་རིན་པོ་ཆེ་གསུངས་པ་ལ་བལྟས་ན་དེ་འདྲ་ཅིག་བྱེད་ཡོང་གི་རེད་ཟེར་ནས་དེ་འདྲའི་སྐད་ཆ་གཅིག་ཡོད་པ་རེད་ད་དེ་ཚོ་གཅིག་རེད་ལྷག་པར་དུ། རྗེ་རིན་པོ་ཆེ་གི་གསུང་དེ་ཚོ་འདི་རེད་ད་ཅིག་དེང་སང་ང་ཚོ་སྐད་ཆ་བཤད་པ་ཡིན་ན་གཞུང་ལུགས་ཀྱི་ཆེད་དུ་གཞུང་ལུགས་བྲིས་པ་མ་ཡིན་པ་དཔེར་ན་སྟོང་ཆ་ཡོད་དེ་བ་ཆ་ཚང་སྟོང་ད་སྟོང་ཆ་བཀང་ནས་དཔེར་ན་དབུ་མ་ཡིན་ན་འདྲ་དེ་ནས་ཕར་ཕྱིན་ཡིན་ན་འདྲ་ད་ཆ་ཚང་བ་དེ་སྔ་སྐབས་དེའི་བོད་མཁས་པ།

ད་དེ་འགའ་ཚོར་ན་ཡོད་དེབ་དང་དེ་ཚོ་འདུག་དེའི་སྒང་ལ་ཡང་ཡོ་བྱད་དགོས་ཡ་མི་འདུག་བསམ་ཡ་འདྲ་པོ་དེ་འདྲ། ད་དཔེར་ན་དེ་འདྲ་བྱས་ནས་དཔེར་ན་སྟོང་པ་ལྷག་བསྡད་པ་ག་རེ་འདུག་ཨ་ནི་ཁ་མ་གསལ་བ་ག་རེ་འདུག་ཨ་ཅི་ད་ངེས་པར་དུ་མཁོ་བ་ག་རེ་འབྲི་དགོས་ཀྱི་འདུག་ཟེར་དེ་དགོངས་པ་ཞིག་དང་མ་འདྲ་བ་གཅིག་གི་སྟེང་ནས་ད་བྲིས་བཞག་པ་གནང་བ་ཆ་ཚང། ཐ་མ་གང་ལྟར་རེད་རྗེ་རིན་པོ་ཆེ་གསུང་ཨོ་ད་གསུང་དེ་ཚོ་ལ་འདི་ཅིག་ཡོད་དཔེར་ན་རྗེ་རིན་པོ་ཆེ་དྲང་ངེས་ལེགས་བཤད་སྙིང་པོ་སྒང་ལ་ཡིན་ས་རེད་དཔེར་ན་གཞུང་ལུགས་མང་ཐོས་རིགས་པའི་ལམ་དུ་ཡང། ངལ་བ་མང་བསྟེན་མངོན་པར་རྟོགས་པ་ཡི་ཡོན་ཏན་ཚོགས་ཀྱིས་མི་དམན་དུ་མས་ཀྱང་འབད་ཀྱང་རྟོགས་པར་མ་གྱུར་གནས་དེ་ནི། འཇམ་དབྱངས་བླ་མའི་དྲིན་གྱིས་ལེགས་མཐོང་ནས་ཤིན་ཏུ་བརྩེ་བའི་བསམ་པས་བདག་གིས་བཤད་ཟེར་ནས་དེ་ལྟ་གོང་དུ་ཡོན་ཏན་ཚོགས་ཀྱིས་མི་དམན་དུ་མས་ཀྱང་འབད་ཀྱང་རྟོགས་པར་མ་གྱུར་གནས་དེ་ནི། འཇམ་དབྱངས་བླ་མའི་དྲིན་གྱིས་བཏབ་པས་ན། ད་དེ་སྔ་རྔོག་ལོ་ཙཱ་བ་དང་ས་སྐྱ་པཎ་ཆེན་དང་བུ་སྟོན་རིན་པོ་ཆེ་ལ་སོགས་པ་དང་དེ་ནས་བོད་ཀྱི་ཕྱྭ་པ་ཆོས་ཀྱི་སེང་གེ་ལ་སོགས་པའི་ཟངས་ཕྱེ་རྒྱན་ལ་སོགས་པ་སོ་སོར་ཆ་བཞག་ན། གཞུང་ལུགས་ལ་མཁས་པ་དང། དེ་ནས་རང་རང་ལུགས་ལ་མཁས་པའི་མཁས་པ་མང་པོ་བྱུང་བར་བརྟེན་ན་སོ་སོར་ཆ་ཚང་བ་ཧ་ཅང་གི་འབད་པ་ཆེན་པོ་བྱས་པར་བརྟེན་ནའང་ཁོང་ཚོས་རྟོགས་མ་ཐུབ་པ་དང་དེ་ནས་གསལ་བོར་བཟོ་མ་ཐུབ་པའི། དཀའ་གནད་དེ་རེད། རྗེ་རིན་པོ་ཆེ་ཁོང་གིས་ད་རྗེ་བཙུན་འཇམ་པའི་དབྱངས་ཀྱི་ད་བཀའ་དྲིན་ལ་བརྟེན་ནས་མཐོང་སོང། གསལ་བོར་མཐོང་སོང། ཨ་ནི་ཁོས་གསལ་བོ་མཐོང་བའི་གནས་དེ་ཧ་ཅང་གི་བརྩེ་བ་ཆེན་པོའི་སྒོ་ནས་ཁོས་བཤད་ཀྱི་ཡིན་ཟེར་ཡ་འདྲ་བོ་དེ་འདྲ་བོ། དེ་རྗེས་གང་ལྟར་ཀྱང་སུ་གཅིག་གིས་མ་མཐོང་བའི་དཀའ་གནད་དང་ལེགས་བཤད་དེ་ད་རྗེ་རིན་པོ་ཆེའི་གསུང་རབ་ན་ཡོད་པ་དེ་རྗེ་རིན་པོ་ཆེ་གི་གསུང་དེ་ཚོ་གི་ནང་དོན་གྱི་ཁྱད་ཆོས་འདྲ་བོ་གཅིག་ཡིན་ས་རེད་དེ་འདྲའི་མཁས་པ་དེ་ཚོ་གསུང་གི་འདུག་དཔེར་ན་རྗེ་རིན་པོ་ཆེའི་གསུང་དེ་ཚོ་ཚིག་གི་ཁྱད་ཆོས་ཡིན་ཏེ་དཔེར་གསུང་སྙན་པོ་དང། དོན་དག་ཆེན་པོ་དང། དེ་ནས་རྗེ་རིན་པོ་ཆེའི་ཁྱད་ཆོས་ཐུན་མོང་མ་ཡིན་པ་གཅིག་གཞན་གཅིག་ལ་ཚིག་ཟུར་ཟ་གཅིག་ནས་མཐོང་ཆུང་བྱེད་ཡ་འདྲ་བོ། ཚིག་གི་མདའ་འཕེན་ཡ་འདྲ་བོ་དེ་རྗེ་རིན་པོ་ཆེས་བྱེད་སྟངས་རྩ་བའི་ཁོ་རང་ད་ཐུགས་གཤིས་ཀ་ལ་རྩ་བ་ནས་ཡོད་བ་མ་རེད་དེ་ཡང་རྗེ་རིན་པོ་ཆེའི་གསུང་གི་ད་ཁྱད་ཆོས་ནང་ཐུན་མོང་མ་ཡིན་པ་གཅིག་རེད་ཟེར་ནས་ཨོ་དེ་འདྲའི་གསུང་སྟངས་གཅིག་ཡིན་ངོ་ད་ལྟ་རྗེ་འདི་གང་ལྟར་ཀྱང་དེ་འདྲའི་ད་འཆད་པ་དང་རྩོད་པ་དང་རྩོམ་པ་གང་གི་སྟེང་དེ་ཡིན་ན་རྗེ་རིན་པོ་ཆེའི་དཔེ་དེ་མ་འདྲ་བ་འདྲ་བོ་གཅིག་ཡིན་པ་རྣམ་ཐར་དེ་ཚོའི་ནང་ལ་གསལ་བོ་འདྲ་གཅིག་འདུག་སྣང་ན།

བྱང་པ་ལྟར་བྱང་པ་ལྟ་བ་ལ་བརྟེན་ནས་དངོས་གནས་དྲང་གནས་འདི་ཡོད་ས་རེད། གཞུང་ལུགས་ཀྱི་ཆ་རྐྱེན་མང་པོ་ཞིག་རག་གཞུང་ལུགས་ཆ་རྐྱེན་མང་པོ་རག་པ་ནང་བཞིན་དུ་ད་ལྟའི་མཁས་པའི་ཆ་ཚང་དེ་སྔ་མ་དང་མ་འདྲ་བ། ཐོས་རྒྱ་ཆེན་པོ་དཔེ་མ་འདྲ་བ་ཞིག་གི་ཆགས་བསྡད་པ་དེ་ཡང་རྗེ་རིན་པོ་ཆེ་གི་མཛད་པ་འཕྲིན་ལས་ཡིན་ཏེ་གླུ་དབྱངས་འདི་ཡང་ད་ནི་བཀའ་དྲིན་གཅིག་ཡིན་ཟེར་ནས་བླངས་ལ། ལགས་སོ་ལགས་སོ་བྱས་ཙང་ད། རྗེ་རིན་པོ་ཆེ་ནི་མདོ་སྨད་ཡུལ་ནས་ད་དབུས་ཕྱོགས་ལ་ཕེབས་ཡ་དང་དེ་ནས་མུ་མཐུད་ནི་གསན་བསམ་སློབ་གཉེར་རྒྱ་ཆེན་པོ་ཅིག་གནང་པའི་ཐོག་ནས་ནི་མཁས་པའི་མཚན་སྙན་འདུག་ཟེར་ཐོབ་གནང་ཡོད་རེད་ལ་ཨ་ནི་རྗེ་རིན་པོ་ཆེའི་ད་ཡང་དགའ་ལྡན་དགོན་པ་འདི་ཐོག་མར་བསྐྲུན་གནང་ཡོད་རེད་ད་དགའ་ལྡན་དགོན་པ་འདི་ཕྱག་བཏབ་གནང་མཁན་འདི་ཡིན་པས་ན་ཨ་ནི་རྗེ་རིན་པོ་ཆེ་ཆགས་གནང་གི་ཡོད་རེད་སྐབས་དེ་དུས་རྗེ་རིན་པོ་ཆེ་ཨ་ནི་དགའ་ལྡན་འདུག་ཟེར་ཕྱག་བཏབ་གནང་ཡག་དེའི་རྒྱུ་མཚན་གཙོ་བོ་དེ་ག་རེ་ཆགས་ཀྱི་ཡོད་ན་རྗེ་རིན་པོ་ཆེ་མཛད་པ་འདི་གའི་རྒྱ་ཆེན་པོ་གཅིག་ཆགས་པའི་སྐབས་དེ་ཡིན་པས་ན་ཚང་མས་ད་དེའི་ཐུགས་སྣང་ཡོང་ཡག་དང་དེ་འདྲས་ཀྱི་ཐོག་ནས་ཨ་ནི་རི་བོ་དགེ་ལུགས་པ་བྱེད་བྱེད་བྱེད་ད་འདི་གཙོ་བོ་འདི་རྗེ་རིན་པོ་ཆེ་ཆགས་གནང་གི་ཡོད་རེད་རྗེ་རིན་པོ་ཆེ་ཡང་བླ་མ་གཙོ་བོ་སུ་སུ་བསྟེན་གནང་ཡོད་ན་ད་ག་ནང་བཞིན་ཡང་རྗེ་རིན་པོ་ཆེ་དབུས་ཕྱོགས་ལ་ཕེབས་རྗེས་རྗེ་སློབ་མ་ཡང་གཙོ་བོ་དེ་སུ་སུ་ཆགས་གནང་གི་ཡོད་རེད། ལགས་ལགས་སོ་ད་རྗེ་རིན་པོ་ཆེ་ད་ནི་དགའ་ལྡན་དགོན་པ་དེ་རེད་ད་དཔེར་ན་དགའ་ལྡན་དགོན་པ་མཚོན་པ་ཡིན་ན་ད་རྗེ་རིན་པོ་ཆེ་ཕལ་ཆེར་དགུང་ལོ་ལྔ་བཅུ་ལྷག་གཅིག་བ་དེ་དགའ་ལྡན་དགོན་པ་ད་རྗེ་རིན་པོ་ཆེ་དེ་རེད་འདུག་ང་ཚོས་དེང་སང་སྐད་ཆ་བཤད་པ་ཡིན་ན་ནི་ངེས་མེད་དུ་ཕེབས་བསྡད་པ་མ་གཏོགས་རྗེ་རིན་པོ་ཆེ་བཞུགས་གནས་འདི་ཡིན་ཟེར་ནས་སྐུ་གཏན་འཇགས་ཀྱི་བཞུགས་གནས་དེ་འདྲའི་ཡོད་ས་མ་རེད་མེད་པ་ཡིན་དུས་ད་དཔེར་ན་ད་རྒྱ་ཚབ་དང་མཁས་གྲུབ་དང་དེ་ནས་དུས་ད་འདུལ་འཛིན་གྲགས་པ་རྒྱལ་མཚན་གྱིས་མཚོན་པའི་ད་རྗེ་རིན་པོ་ཆེ་སློབ་མ་གཙོ་བོ་དང་དེ་ནས་བགྲེས་པ་དེ་ཚོ་གི་ད་དངོས་གནས་རྗེ་རིན་པོ་ཆེ་དགུང་ལོ་གི་བབས་རེད་ད་འདི་ད་གང་གིས་བལྟས་པ་ཡིན་ན་ཡང་ད་རྟེན་གཞི་ཟེར་ན་འདྲ་ད་བཞུགས་གནས་གཏན་འཇགས་གཅིག་ངེས་པར་དུ་དགོས་ཀྱི་འདུག་དེ་གཅིག་དེ་ད་ང་ཚོ་ད་དེ་འདྲའི་དགོན་པ་གཅིག་བརྒྱབ་ན་ཟེར་ནས་ཞུས་པ་ནང་བཞིན་ཐ་མ་རྗེ་རིན་པོ་ཆེ་དེ་ཞལ་བཞེས་གནང་ཞལ་བཞེས་གནང་དེ་ད་འདྲ་གཅིག་དེང་སང་དགའ་ལྡན་དགོན་པ་ཡོད་ས་དེ།

ད་དགོན་པ་ཐོག་དང་པོ་དེ་ད་དགའ་ལྡན་དགོན་པ་རེད། ད་གཞི་ནས་ད་དགའ་ལྡན་དགོན་པ་བཏབ་དེ་ནས་ད་སློབ་མ་འཁོར་ཚོགས་མང་པོ་དེ་ལ་འདི་དེ་ནས་ཆོས་ཉན། ད་རྗེ་འདི་རྒྱ་ཆེན་པོ་བྱས་དེ་ནས་བཟུང་སྟེ་རིམ་པས་རིམ་པས་ད་རྗེ་རིན་པོ་ཆེ་གི་ད་དེ་གང་ལྟར་ཞུ་བ་ནང་བཞིན་གི། རི་བོ་དགེ་ལུགས་པའི་ད་ཆོས་རྗེ་སེར་ནག་འདྲ། ད་གྲུབ་མཐའ་ཟེར་ནའང་འདྲ་སྟེ་ད་མདོ་དབུས་གཙང་གསུམ། ག་ས་ག་ལ་དཔེ་ད་དུས་ཚོད་ཐུང་ཐུང་གཅིག་ནང་དཔེ་ཡེ་ཁྱབ་ཆེན་པོ་གཅིག་ཆགས་སོང་བ་དེ་ཆགས་ད་ཆགས་འགྲོ་དགོས་རྒྱུ་མཚན་གཅིག་དེ་གཅིག་དེ་ད་རྗེ་རིན་པོ་ཆེ་ཁོ་རང་གི་གསུང་གི་ད་དེང་སང་གི་དེང་སང་སྐད་ཆ་བྱས་པ་ན་གསུང་གི་རིན་ཐང་དང་ད་ཐུན་མོང་མ་ཡིན་པའི་ཁྱད་ཆོས་དང་བྱིན་རླབས་གཅིག་གི་སྟེང་ནས་ཡིན་རྒྱུ་རེད་གཉིས་པ་ནི་རྗེ་རིན་པོ་ཆེ་སློབ་མ་བསྐྱངས་སྟངས་དེ་དཔེ་ཡེ་མ་འདྲ་བ་གཅིག་ཡིན་པ་དང་དེ་ནས་རྗེ་རིན་པོ་ཆེ་བསྐྱངས་བྱས་པའི་སློབ་མ་དེ་ཚོ་དཔེ་ད་དེང་སང་སྐད་ཆ་བྱས་པ་ན་དཔེ་གོ་ཆོད་པོ་དང་དེ་ནས་འཇོན་པོ་ད་དཔེར་ན་གཙང་ལ་འགྲོ་ན་གཙང་ལ་འགྲོ་ནས་དཔེ་ད་སོ་སོ་གཙང་ལ་དགོན་པ་བརྒྱབ་བྱས་དེ་ནས་བསྟན་པ་དེ་ད་སྤེལ་བའི་དེ་ངེས་གཅིག་ཨ་ནི་ཁམས་ལ་ནོར་རེ་ཁམས་ལ་ཆབ་མདོ་གིས་གཙོས་པའི་ས་ཆ་ག་བ་ལ་ས་ག་ག་ཡང་དགོན་པ་བརྒྱབ་པ་དགོན་པ། དེ་དང་ནི་ད་བསྟན་པ་ཤུགས་ཆེན་པོ་སྤེལ་དེ་ནང་བཞིན་མདོ་སྨད་ཡིན་ན་ད་ག་རང། ང་ཚོ་ཡོངས་རྫོགས་རྗེ་རིན་པོ་ཆེའི། བསྟན་པ་ཕྱོགས་མཐར་སྤེལ་བའི་དར་ཆེན་བདུན་ཟེར་ནས་ཅིག་ཡོད་པ་རེད་དེ་ཚོ་ཆ་ཚང་གཙོ་བོ་བསྟན་པ་སྤེལ་མཁན་སྤྱི་དང་བསྟན་པ་སྤེལ་མཁན་མང་པོ་རེད་དེ་དེ་ནང་གཙོ་བོ་དེ་ཚོ་ཡིན་དེ། ད་བསྟན་པ་ཕྱོགས་མཐར་སྤེལ་བའི་དར་ཆེན་བདུན་ཟེར་ནས་དེ་འདྲའི་ཡོད་པ་ནང་བཞིན་གྱི་དུས་ཀྱི། དཔེ་ཡེ་སློབ་མ་དེ་ཚོ་གི་ངོས་ནས་དྲངས་ནས་མཛད་པ་འཕྲིན་ལས།

ད་མདོར་ན་གང་ལྟར་ཀྱང་བླ་མ། ད་ཕ་གཅིག་ང་གཅིག་ཡིན་མིན་ཨོ་དེ་འདྲས་ཀྱིས་བསྟན་པ་རེད་དེ་གཅིག་གཅིག་དེ་ནས། ད་སློབ་མ་ཚ་དང་སི་བསྟན་པ། ད་སློབ་མ་ད་དངོས་སློབ་གཙོ་བོ་གང་དང་གང་ཟེར་ཡ་དེ། ད་རྗེ་རིན་པོ་ཆེ་རྣམ་ཐར་མི་ཡུལ་འཇིག་ལ་སྡོམ་བྱས་པ་སློབ་མ་དཔེ་མང་པོ་རེད་སློབ་མ་བརྒྱ་ཕྲག་མང་པོ་རེད་ད་དེ་རྣམས་ཀྱི་གཙོ་བོ་དེ། ད་ལྟ་དཔེར་ན་ང་ཚོ། ད་རྒྱལ་ཚབ་དང་མཁས་གྲུབ་དང། ད་འདུལ་འཛིན་གྲགས་པ་རྒྱལ་མཚན་དང། དེ་རྗེས་ནས་ད་དཔེ་ད་ཁོ་ད་པར་རྣམ་རྒྱལ་དང་དེ་རྗེས་ནས་ད་རྗེ་རིན་པོ་ཆེ་སློབ་མ་རྐྱང་པ་ཡིན་མཁན་དང་དེ་ནས་བླ་མ་ལོ་སློབ་མ་ད་གཉིས་ཀ་ཡིན་མཁན་དེ་རྗེས་ད་ནང་ཆོས་སྐུ་ཚུལ་དེ་ཡི་ལྡུམ་རོགས་ཀྱིས་བརྒྱབ་ཡོད་དཔེ་དེ་ད་བསྟན་པ་ཕྱོགས་མཐར་སྤེལ་བའི་དར་ཆེན་བདུན་ཨ་ནི་རྡོ་རོང་གི་མཁས་པ་མི་བཞི་ཟེར་ནས་དེ་རྗེས་སུ་སུ་ད་མཛད་པ་འཕྲིན་ལས་བསྐྱངས་ཐོག་མ་འདྲ་བ་དེ་ནང་བཞིན་སློབ་མ་དེ་ཚན་ཁ་ཚན་ཁ་བྱོན། དཔེར་ན་བཞི་ལྔ་བདུན་བརྒྱད་དགུ་སྟེ་བརྒྱད་ད་ཚན་ཁ་ཚན་ཁ་བཟོ་བྱས་དཔེ་མང་པོ་རེད་བཏུས་རྗེས་དེ་ནས་ད་ལྟའི་བར་གྲངས་ཀ་ནང་དཔེ་མང་པོ་རེད་ལགས། ལགས་ལགས་སོ། བྱས་ཙང་གི་ད་རྗེ་རིན་པོ་ཆེ་ནི་མཛད་པ་དེ་ཞེ་དྲག་གཅིག་གི་རྒྱ་ཆེན་པོ་གཅིག་གི་ཆགས་གནང་གི་ཡོད་རེད་ལ་ང་ཚོ་ཡང་རྒན་ལགས་ནས་རྗེ་རིན་པོ་ཆེའི་ད་མཛད་པའི་ནང་ལོགས་ནས་དེ་གཅིག་ངོ་སྤྲོད་གནང་ན་ད་རྗེ་རིན་པོ་ཆེ་ནི་གསུང་འབུམ་པོད་ག་ཚོད་ཙམ་གཅིག་གི་ཆགས་གནང་གི་ཡོད་ན་ད་ལྟ་བར་ལ་དེ་གའི་ནང་ལོགས་ནས་ད་གཙོ་བོ་དེ་ག་བ་ངོས་འཛིན་གནང་གི་ཡོད་ན་ད་ག་ནང་བཞིན་ཡང་རྗེ་རིན་པོ་ཆེའི། མཛད་པ་རྣམ་ཐར་ནང་ལོགས་ལ་མཛད་རྗེས་མང་པོ་ཅིག་གླེང་གནང་ཡོད་རེད་འདིའི་ནང་ལོགས་ནས་སྐུ་ཚེའི་ནང་ལོགས་གི་མཛད་རྗེས་ད་གལ་ཆེ་ཤོས་དེ་ག་རེ་ཆགས་གནང་གི་ཡོད་རེད་ད་རྗེ་རིན་པོ་ཆེ་ཡིན་པའི་ན་གཅིག་སྟོང་བཞི་བརྒྱ་བཅུ་དགུའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་ལྔའི་ཉིན་མོ་དེ་དགའ་ལྡན་ལ་དགོངས་པ་རྫོགས་པ་བྱེད་བྱེད་རྣམ་ཐར་ནང་ལོགས་ལ་ཡོད་རེད་ལ་དུས་ད་ལྟ་བར་ལ་ང་རང་ཚོ་བོད་པ་ཚོས་དགའ་ལྡན་ལྔ་མཆོད་བྱེད་བྱེད་རྗེ་རིན་པོ་ཆེ་ལ་ནི་ལོ་ལྟར་བོད་ཟླ་བཅུ་པའི་ཚེས་པ་ཉི་ཤུ་ལྔའི་ཉིན་མོ་དེ་ནི་རྗེས་དྲན།

ཐུབ་པའི་ཆ་རྐྱེན་དཀར་ཆ་ཅན་དུ་ཕྱིར་བཤིག་པ། དེ་འདྲའི་གཅིག་དེ་ཡང་རྗེ་རིན་པོ་ཆེ་ད་འཇིག་རྟེན་དུ་བྱོན་པའི་དགོས་དོན་ཟེར་ན་དེ་རེད་ལ་རྗེ་རིན་པོ་ཆེ་མཛད་པ་གཙོ་བོ་དེ་རེད་ཟེར་ནས་དེ་ཅི་ཡོང་དུ་དེ་རིགས་རྗེ་བའི་སྤྱན་སྔར་དཔེར་ན་ང་ཚོ་ཡོངས་གྲགས་ཀྱི་ད་རྗེ་རིན་པོ་ཆེ་མཛད་ཆེན་བཞི་ཟེར་ཡང་འགྲོ་བོ་དེ་འདྲས་འདུག་ག་ད་ལྟའི་ང་དེ་དེ་ཚོ་ནང་ཡོད་བ་མ་རེད་དེ་གཅིག་བྱས། དེ་ནས་གཉིས་པ་དེ་ད་ལྟ་གོང་དུ་རང་དབང་ལགས་གསུངས་པ་ནང་རྗེ་རིན་པོ་ཆེ་དགོངས་པ་རྫོགས་པའི་ལོ་དེ་དེ་རེད་ད་གཅིག་སྟོང་བཞི་བརྒྱ་བཅུ་དགུ་རེད་དེ་སྐབས་དེ་ཕལ་ཆེར་དགུང་ལོ་དྲུག་ཅུ་རེ་བཞི་ཡིན་ས་རེད་རེ་གསུམ་རེ་བཞི་དེ་འདྲའི་གཅིག་ཡིན་ས་རེད

ད་གལ་ཆེ་ཤོས་དེ་ག་རེ་བྱ་དགོས་ཡིན་ན་རྒན་ལགས་ང་ཚོ་སྙིང་བསྡུས་ཀྱི་ངོ་སྤྲོད་ཞིག་གནང་རོགས་གནང། ལགས་ལགས་སོ་ལགས་ད་དུས་ཚོད་ཡོད་ས་མ་རེད་ད་ངས་འདི་ནང་གཅིག་ཞུ་གི་ཡིན་ད་གཅིག་གི་དཔེར་ན་ང་རང་ངོས་འཛིན་གི་གནད་འགག་ནང་ཆེན་པོ་མཐོང་ཡ་གཅིག་དེ་ད་དཔེར་ན་ང་ཚོ་སློབ་སྦྱོང་བ་གཅིག་ད་སློབ་སྦྱོང་བ་གཅིག་ངོས་ནས་ལྟ་བ་ཡིན་ན། ད་དཔེར་ན་རྗེ་རིན་པོ་ཆེའི་ད་མཛད་པ་དེ་ཚོ་ནང་གནད་འགག་ཆེན་པོ་གཅིག་དེ། ད་རྗེ་རིན་པོ་ཆེ་ལ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཞལ་གཟིགས་ཡོང་འདུག་རྗེ་རིན་པོ་ཆེ་རྗེ་བཙུན་འཇམ་དཔལ་དབྱངས་ཞལ་གཟིགས་ཡོང་བའི་སྐབས་དེ། ད་དཔེར་ན་དབུ་མ་གི་ལྟ་བ་འདི་དང་གནད་དེ་ངས་ཞིབ་ཕྲ་ཧ་གོ་གི་མི་འདུག་ད་རེད་དེ་ལྟ་བུ་ཞལ་གཟིགས་ཡོང་ཞལ་གཟིགས་ཡོང་ནས།

དེ་ནས་རྗེ་ད་རྗེ་བཙུན་འཇམ་དཔལ་དབྱངས་ནས་ད་མ་སོ་སོས་དཀའ་ལས་རྒྱབ་དང་ཧ་གོ་ཡོང་གི་རེད་ཟེར་ཡ། ད་མ་མན་ངག་ཟེར་ན་ལམ་སྟོན་དེ་རེད་འདུག་པ་དེ་བྱས་དུས། ད་སློབ་སྦྱོང་བ་གཅིག་ཡིན་ན་ངེས་པར་དུ། གཞན་ལ་སྐྱབས་མ་བཅོལ་བར་གཙོ་བོ་སོ་སོ་ངོས་ནས་ད་དཀའ་ལས་རྒྱབ་འབད་བརྩོན་བྱས་དེ་ནས་མ་ཤེས་པ་དེ་ཤེས་པའི་ཐབས་བྱེད་ཡ་མ་གཏོགས་དེ་ལས་གཞན་པ་ཅིག་ལ་ང་ཚོ་ག་རེ་ལབ་ལ་བརྟེན་ནས་རྟོགས་ཡོང་གི་རེད་ཟེར་ཡ་དེ། དུས་ཁག་པོ་ནོར་གྱི་འགྲོ་བ་བླང། ལགས་སོ་ལགས་སོ་བྱས་ཙང་གི། དངོས་གནས་གལ་ཆེ་ཤོས་དེ་ཡིན་པས་ན། སྙིང་རུས་ལྡན་པ་དང་ནི་དཀའ་སྤྱད་འབད་འཐབ་ཀྱི་ཐོག་ནས་ད་ལྟ་རྗེ་རིན་པོ་ཆེ་གི་མཛད་པ་མཇལ་བའི་སྐབས་ལ་ཡིན་པས་ན་དངོས་གནས་རིས་མེད་ཀྱི་གཞུང་ཆེན་སློབ་སྦྱོང་གནང་ཡ་དེ་ལས་གནད་འགག་ཅིག་ཆགས་ཀྱི་ཡོད་རེད་ད་རྒན་ལགས་ཀྱིས་ང་ཚོ་གདུགས་སུ་ངོ་སྤྲོད་གནང་སོང་ལ་ད་དུས་ཚོད་ཀྱི་རྐྱེན་པས་ད་རིང་ལེ་ཚན་འདི་ད་ག་མཇུག་སྒྲིལ་གྱི་ཡིན་ཨ་ནི་རྒན་རེ་མདོ་སེང་གེ་ལགས་ནས་ང་ཚོ་ཡང་རྗེ་རིན་པོ་ཆེ་གི་སྐུ་ཚེའི་མཛད་པ།